ཡེ་ནས་སོ་སོའི་ལུས་རྒྱན་ཡིན་གསུངས་སུ་དྲན་གྱི་རེད་བ་དང་ང་རྡོ་དྲིལ་གྱིས་ཁྱེར་ཏེ་ཡིན་གསུངས་སུ་རམ་སར་དྲན་གྱི་མ་རེད་པ། གང་ལ་ཆ་ཚང་བྱས་ནས་རྡོ་དྲིལ་ཁྱེར་བཅུག་གི་ཡོད་ན་ང་ལྗིད་ཁོག་ཚ་པོ་འདུག་དེ་འདྲ་འཁྱོག་བ་མི་འདུག་གསུངས་སུ་རམ་དྲན་གྱི་རེད། ང་འཁྱོག་བ་མི་འདུག་ཟེར་ཟེར་ཟེར་གྱི་རེད། ཡེ་ནས་ལུས་ལ་བག་ཅིག་གང་འཚལ་ཏེ་རྒྱན་ཆ་ཆགས་འགྲོ་རེད་པ། འོ་དེ་ནང་བཞིན་བྱས་ནས་བླ་མའི་ཁུར་གང་འདྲ་ཅིག་ཡིན་པ་ཡིན་ན་རང་གི་དེ་ནས་ཁུར་དུ་མི་འགྲོ་བར་བྱས་ནས་རྒྱན་དུ་འགྲོ་བ་ང་རང་རང་གི་ཀཱི་ལ་ཡི།

དེ་ནས་ག་རེ་ཟེར་བ་ཡིན་ན། གཞོན་ནུ་ཡོན་ཏན་གྲགས་ཟེར་མཁན་དེ་ཡིན་པ་རེད། གཞོན་ནུ་ཡོན་ཏན་གྲགས་ཟེར་མཁན་དེ་གྲང་ངར་གྱིས་ན་ཚ་ལངས་ནས། ཇོ་བོ་དེ་ཁོ་རང་གི་ཁྲིད་ལས་གྲོགས་པོ་དེ་ལ་ང་ད་རེས་གསུང་ཆོས་དགོངས་པ་ཞུ་དགོས་མི་འདུག་ང་གྲང་ངར་གྱིས་ནི་ཞེ་དྲག་ན་གི་འདུག། དེ་གསུངས་དེ་ཁོ་ལ་ཇོ་བོ་གྲོགས་པོ་དེ་གིས་དེ་ལ་གསུངས་བྱས་ནས། རྣམ་པར་རྒྱལ་བའི་ཁང་བཟང་དུ་བསྡད་པ་ཡང་ལན་གྲངས་དུ་མ་ཞིག་བྱས་མྱོང་སྟེ། ཐེག་པ་ཆེན་པོ། བླ་མ་བསྟེན་ཅིང་ཐེག་པ་ཆེན་པོ་ཆོས་ཉན་པ་ད་རེས་ལས་བྱུང་མ་མྱོང་བས་ཙུག་གེ་སྡོད་ཅེས་སུ་གསུངས་པར་ཨོ་དེ་འདྲ་ཅིག་བྱེད་དགོས་རེད། ང་ལ་སོགས་པས་གཡོ་མི་ཐུབ་པ་ཟེར་དེ་ད། གཞན་གྱིས་གཡོ་བ་ལ་སོགས་པ་བྱེད་མཁན་ཡིན་ན་གཡོ་མི་ཐུབ་བ་ཅིག་ནི་བརྟན་པོ་ཅིག་གནས་འདི་ཡ། ཨོ་དེ་ཁོར་ཡུག་གི་རི་ལྟ་བུའི་སེམས་ཟེར་གྱི་རེད། ཁོར་ཡུག་གི་རི་ལྟ་བུའི་སེམས། ཨ་ནི་འཇིག་རྟེན་གྱི་བྲན་ལྟ་བུའི་སེམས། འཇིག་རྟེན་གྱི་བྲན་ཟེར་དེ་མི་ཚང་ཅིག་བྲན་གཡོག་ཅིག་ཉར་ཏེ་ཡོད་ན་བྲན་གཡོག་དེ་གིས་ལས་ཀ་ཚང་མ་ཐམས་ཅད་ཁུར་དུ་ལེན་གྱི་རེད་པ། དྲན་བདག་ཏུ་ང་སྐྱེས་པ་ཡིན་གསུངས་སོ་རམ་ཅི་དང་ང་ལས་ཀ་དེ་བྱེད་ཀྱི་ཡིན་དེ་བྱེད་ཀྱི་མིན་གསུངས་སོ་རམ་ཅི་ཙང་དྲན་གྱི་མ་རེད་པ། དེ་ཡིན་ཙང་བླ་མའི་བྱ་བ་ནི་ཡག་ཉེས་ལ་མ་ལྟོས་པ་བྱས་ནས་ལས་ཀ་དེ། ཡང་ག་ཅི་ག་ཅི་ཡག་དེ་ང་བྱེད་ཀྱི་ཡིན། ཡག་དང་འདི་འདྲ།

ཨ་ནི་དེ་སྐྱག་གཅིན་གཙང་མ་བཟོའི་ལས་ཀ་དེར་མ་གཏོགས་དེ་ཡི་ལས་ཀ་དེ་སྡུག་དྲགས་ཤག་ང་བྱེད་ཀྱི་མིན་ཟེར་ཡང་མར་ཕྱི་ང་ནི་ལས་ཀ་དེ་བསྐུར་བར་བ་ཨོ་དེ་འདྲ་ཡ་ནི་སེམས་སྐྱེ་དགོས་རེད་ཟེར་ང་རྒྱལ་སྤངས་པ་ཀྱི། ང་རྒྱལ་མེད་པ་བླ་མ་ལས་ང་དྲག་གི་ཡོད་གསུངས་སོ་འགྲམ་གྱི་ང་རྒྱལ་སྤངས་ཀྱི་ང་རྒྱལ་གྱི་དེ་འདྲ་བྱེད་རྒྱུ་ཡོད་མ་རེད་ཟེར་རྒྱལ་བ་འབྲོམ་སྟོན་པ་གིས་ང་རྒྱལ་གྱི་སྒང་བུ་ལ་ནི་ཡོན་ཏན་གྱི་ཆུ་མི་འབྱུང་ཟེར་དཔེར་ན། སྤོ་བོ་ལའི་ནོར་བཞི་ཅེས་ནི་རེ་རེ་དེ་འདྲ་གཅིག་ཡོད་པ་ཡིན་ན་ཆུ་ག་ཚོད་ལོག་ནས་དེ་ནི་ཆུ་བརྒྱ་རོ་གཅིག་མ་རེད་པ། ང་འཇགས་ཟིན་གྱི་དེ་དེ་དུ་གཅིག་པ་རེད། སྤོ་བོ་ལའི་ནོར་བཞི་རེ་རེ་ཆགས་ཀྱི། ཡོན་ཏན་སྣང་ག་གཅིག་རྒྱག་གི་མ་རེད། རྒྱལ་བ་གྲོང་སྟོན་པ་གིས་དེ་གསུངས་པ་རེད། ང་འཇགས་ཀྱི་མགོན་པོ་ལ་ཡོན་ཏན་གྱི་ཆུ་མི་འཇོམས། དགེ་བཤེས་སྤྱན་སྔ་འོང་གི་སློབ་མ་ཚོ་སྟེར་གི་བ་རེད། སྲོད་ཀྱི་དུས་ན། རི་ཡི། རྩེ་མོ་གོང་མཐོ་ས་དེ་ན་སྔོན་བྱུང་གཅིག་འབྱུང་བ་འདུག་གོ། དམའ་ས་ན་འབྱུང་བ་འདུག།

བྱ་བ་དེ་ལ་བརྟག་དཔྱད་བརྟག་དཔྱད་བྱས་ནས་མ་གཏོགས་སོ་སོ་རང་དབང་བྱས་བྱས་ནས་དབང་ཆེན་པོ་བྱས་ནས་ང་ལ་ཅིག་གདམས་ངག་གནང་རོགས་བྱེད་ཟེར་ནས་མ་གཏོགས་ཧ་ཧ་ང་ལ་ཆོས་གནང་རོགས་བྱེད་ཟེར་བ་ང་ལ་དབང་གནང་རོགས་བྱེད་ཟེར་ནས་མ་དེ་འདྲ་བྱེད་རྒྱུ་བ་མ་རེད་ཕ་སྐྱོང་བླ་མ་ཀྱི་སྣོད་བཅུད་ལས་བྱེད་ཉན་འདོད་པ་འདུག་མི་འདུག་ཁོག་དེ་འདྲ་བསམ་བློ་གཏོང་དགོས་རེད་དེ་ཡ་ཧ་མ་དགེ་བཤེས་པོ་ཏོ་བ་ཆེན་པོ་ནི་གསུང་རབ་ཀློག་བྱས་ནས་གསུང་རབ་ལ་སྒོ་རྙོག་ནས་བཞུགས་པའི་སྐབས་དེར་སློབ་མ་གཅིག་ང་གདམས་ངག་གནང་རོགས་བྱེད་ཟེར་ནས་ཁྱེད་བྱས་ནས་དགེ་བཤེས་དཔེ་ཁོང་ཁྲོ